དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། འཇིག་རྟེན་ཁམས་ཀྱི་གནམ་གཤིས་འགྱུར་ལྡོག་ཤུགས་ཆེར་འགྲོ་གི་ཡོད་པའི་དུས་འདིར། རྒྱལ་སྤྱིའི་ཡུལ་གྲུ་ཚང་མས་ཕྱར་བ་གྲུ་འདེགས་ཐོག་ནས་འཁུར་མཉམ་ལེན་བྱ་དགོས་ཞིག་ཏུ་གྱུར་ཡོད་པ་རེད། གནམ་གཤིས་འགྱུར་ལྡོག་འགོག་རྒྱུ་དང་དུག་རླངས་ཉུང་དུ་གཏོང་རྒྱུར་དམིགས་ཏེ་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཐམ་པ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་བར།

འཇིག་རྟེན་ཁམས་ཀྱི་ས་ཡི་གོ་ལ་འདི་ཡི་གནམ་གཤིས་གནས་སྟངས་ལ་འགྱུར་བ་ཤུགས་ཆེ་ཡོང་གི་ཡོད་པ་དེ་དག་གིས་ས་ཕྱོགས་གང་དུ་ཆགས་ཡོད་མེད་ལ་མ་ལྟོས་པར་རྒྱལ་སྤྱིའི་ཡུལ་གྲུ་ཚང་མས་ཕྱར་བ་གྲུ་འདེགས་ཐོག་ནས་གོ་ལ་སྲུང་སྐྱོབ་ལས་བྱ་ཁག་ངེས་པར་དུ་སྒྲུབ་དགོས་པའི་ནན་སྐུལ་དང་རེ་བ་བཅང་གི་ཡོད་པ་རེད། ཚོགས་ཆེན་དེ་ཡི་དབུ་འབྱེད་མཛད་སྒོའི་གསུང་བཤད་ནང།

ང་ཚོ་གོ་ལ་འདི་ཡི་ཆ་ཤས་ཤིག་ཏུ་གྱུར་ཡོད་གསུངས་པ་དང་ཆབས་ཅིག་དབྱིན་ཇིའི་རྒྱལ་པོ་མཆོག་གིས་རྒྱལ་ཁབ་འདྲ་མིན་ཁག་དང་མི་དམངས་ཡོངས་ནས་གོ་ལ་སྲུང་སྐྱོབ་བྱ་རྒྱུ་དེ་གལ་ཆེན་ཡིན་ཞེས་ནན་སྐུལ་གནང་འདུག་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་བར་གཟའ་འཁོར་གཉིས་ཀྱི་རིང་དཀྱིལ་ཤར་ཡུལ་གྲུ United Arab Emirates ཡི་གྲོང་ཁྱེར་དུ་བྷའི་ནང་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས COP ཉི་ཤུ་རྩ་བརྒྱད་པ་དེ་ཚུགས་བཞིན་ཡོད་པ་དང།

རྐྱེན་ངན་གོད་ཆག་བྱུང་བ་ཚོར་གུན་གསབ་ཀྱི་མ་དངུལ་ཐེབས་རྩ་ཞིག་རྩ་འཛུགས་བྱ་རྒྱུ་དོན་སྙིང་ལྡན་པའི་ལས་འཆར་འདི་འགོ་འཛུགས་ཐུབ་པ་དེར་ངས་བསྔགས་བརྗོད་ཞུ་གི་ཡོད། བསྡུས་མིང་དུ COP ཅེས་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ནས་གོ་ལའི་གནམ་གཤིས་ཇེ་སྡུག་ཏུ་མི་འགྲོ་བ་བྱ་རྒྱུའི་ཐབས་ལམ་འཚོལ་བཤེར་དང་སྒྲིག་གཞི་གཏན་འབེབས་བྱེད་མཁན་ཞིག་ཡིན་པ་དང། ཚོགས་ཆེན་དེའི་ནང་ཚོགས་སྡེ་ཆེ་ཁག་བརྒྱ་དང་དགུ་བཅུ་གོ་བརྒྱད་དང་རྒྱལ་སྤྱིའི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་བདུན་དང། ཡོ་རོབ་མཉམ་འབྲེལ་མཐུན་ཚོགས་སོགས་རྒྱལ་སྤྱིའི་ལྷན་ཚོགས་གལ་ཆེ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། བསྡུས་མིང་དུ COP ཅེས་པ་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས་དེ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་འཇར་མ་ནི་ཡུལ་གྱི་གྲོང་ཁྱེར་འབར་ལིན་ནང་འགོ་འཛུགས་བྱས་ཡོད་འདུག་པ་དང་དེ་ནས་ད་བར་ཚོགས་ཆེན་དེ་རིགས་རྒྱལ་ཁབ་འདྲ་མིན་ཁག་གི་ནང་ཚུགས་ཡོད་པ་ནང་ལྟར། འདི་ལོ་གྲོང་ཁྱེར་དུ་བྷའི་ནང་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པ་དེ་ཡི་ཚོགས་འདུ་ཉིན་དང་པོ་དེར་གནམ་གཤིས་འགྱུར་ལྡོག་ཁག་ལ་བརྟེན་ནས་རྐྱེན་ངན་གོད་ཆག་ཕོག་པ་དབུལ་ཕོངས་རྒྱལ་ཁབ་ཚོར་གུན་གསབ་སྤྲོད་རྒྱུའི་ཐེབས་རྩ་ཞིག་ཟུར་འཇོག་བྱ་རྒྱུར་མོས་མཐུན་རྒྱབ་སྐྱོར་ཐོབ་སྟེ་གནམ་གཤིས་ལྷན་ཚོགས་དེ་རེ་བ་ཆེན་པོའི་སྒོ་ནས་འགོ་འཛུགས་བྱུང་ཡོད་པ་རེད། སྤྱིར་བཏང་ཚོགས་ཆེན་འདིར་འབྲེལ་ཡོད་རྒྱལ་ཁབ་ཁག་དང་ཚོགས་སྡེ་ཁག་གིས་གནམ་གཤིས་འགྱུར་ལྡོག་འགོག་ཐབས་ལས་བྱ་སྤེལ་སྟངས་དང། དུག་རླངས་ཉུང་དུ་གཏོང་རྒྱུའི་ཐབས་ལམ་འཚོལ་ཞིབ་བྱ་རྒྱུའི་ཐོག་གྲོས་བསྡུར་སྦྱང་བཤད་བྱེད་ཀྱི་ཡོད་པ་རེད། དེ་བཞིན་རྒྱལ་ཁབ་ཁག་གི་ནང་གནམ་གཤིས་དང་འབྲེལ་བའི་དཀའ་ངལ་ཇི་བྱུང་ཁག་དང་གདོང་ལེན་བྱེད་སྟངས་དང་དེ་བཞིན་རྒྱལ་ཁབ་སོ་སོས་དུག་རླངས་ཉུང་དུ་གཏོང་རྒྱུའི་ལས་འཆར་སྤེལ་སྟངས་ལ་ཉམས་ཞིབ་བྱས་པ་དེ་ཚོའི་ཐོག་གོ་བསྡུར་སྦྱང་བཤད་བྱས་ཏེ་མ་འོངས་པར་ཡར་རྒྱས་གཏོང་ཕྱོགས་ཐད་གྲོས་བསྡུར་བྱེད་ཀྱི་ཡོད་པ་རེད། རྒྱལ་ཚོགས་ཀྱི་གནམ་གཤིས་ལྷན་ཚོགས་འདི་གང་དུ་ཚུགས་ཀྱི་ཡོད་མེད་དེ་ནི་མཉམ་འབྲེལ་རྒྱལ་ཚོགས་ནས་ངོས་འཛིན་ཡོད་པ་གླིང་ཆེན་ཨ་ཧྥེ་རི་ཀའི་ནང་དང་ཨེ་ཤི་ཡ་དེ་བཞིན་ལེ་ཏིན་ཨ་མེ་རི་ཀ་དང། ཁེ་རེ་བྷེན་དང་དབུས་དང་ཤར་ཡུ་རོབ་མངའ་ཁུལ་དང་དེ་བཞིན་ནུབ་ཡུ་རོབ་བཅས་མངའ་ཁུལ་ལྔ་པོ་དེ་དག་ནང་ཡོད་ཚོའི་དབར་འཁོར་རེས་བྱས་ཏེ་རྒྱལ་སྤྱིའི་ཡུལ་གྲུ་ཚང་མར་གོ་སྐབས་གཅིག་མཚུངས་ཤིག་སྤྲོད་ཐུབ་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་རེད། དེང་སྐབས་གོ་ལའི་གནམ་གཤིས་གནས་སྟངས་ཚབས་ཆེར་འགྱུར་གྱི་ཡོད་པའི་ཆ་ནས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར United Arab Emirates ནང་གི་ཚོགས་ཆེན་དེ་ཚོགས་ཆེན་ཁག་གི་ནང་ནས་གནད་འགག་ཆེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཐེངས་དེའི་ཚོགས་ཆེན་ནང་རྒྱལ་སྤྱིའི་ཡུལ་གྲུ་ཁག་བརྒྱ་དང་དགུ་བཅུ་གོ་བདུན་གྱི་དབུ་ཁྲིད་ཁག་དང་གནད་ཡོད་དཔོན་རིགས་ཁག་དེ་བཞིན་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་དང་བཟོ་ཚོང་ལས་ཁང་ཁག་དང་གཞོན་སྐྱེས་ཚོགས་པ་ལ་སོགས་མི་གྲངས་བདུན་ཁྲི་ཙམ་ཞིག་གིས་མཉམ་ཞུགས་བྱེད་ཀྱི་ཡོད་པ་རེད། གནམ་གཤིས་ལྷན་ཚོགས་དེ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཐོག་མར་འགོ་འཛུགས་བྱས་པ་ནས་བཟུང་གལ་ཆེའི་ཆོད་ཡིག་ཁག་ཅིག་བཞག་པའི་ནང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཉི་ཧོང་ནང་ལྷན་ཚོགས་ཐེངས་གསུམ་པ་དེ་ཚུགས་པའི་སྐབས་སུ་དུག་རླངས་ཉུང་འཕྲི་བྱ་རྒྱུར་དམིགས་ཏེ་ཀོ་ཨེ་ཏོ་ཆིངས་ཡིག་ཟེར་བ་ཞིག་བཞག་ཡོད་པ་དེར་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གཉིས་ནས་ཁས་ལེན་བྱས་ཡོད་འདུག་པ་དང། དེ་རྗེས་སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་ལ་སླེབས་པའི་སྐབས་སུ་ཆོད་ཡིག་དེར་ལག་བསྟར་བྱེད་འགོ་བཙུགས་ཡོད་པ་རེད། དེའི་རྗེས་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་ལྔ་ལོར་གནམ་གཤིས་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་པ་དེའི་ཐོག་པེ་རེས་ཆིངས་ཡིག་ཟེར་བ་དེའི་ཐོག་ནས། མ་འོངས་ཕྱི་ལོ་ཉིས་སྟོང་བརྒྱ་ཙམ་ལ་སླེབས་པའི་སྐབས་སུ་གོ་ལའི་ཚ་དྲོད་ཉུང་དུ་བཏང་སྟེ་ཚ་ཚད degree Celsius གཅིག་དང་ཚེག་ལྔ་ལ་སླེབས་ཐུབ་པ་བྱ་རྒྱུར་མོས་མཐུན་བྱུང་ཡོད་པ་དང་ལས་འཆར་དེ་དག་ཐོག་ལོ་ལྔ་རེའི་མཚམས་སུ་ཞིབ་འཇུག་བྱེད་ཀྱི་ཡོད་པ་རེད། ས་གོ་ལའི་ཚ་ཚད degree Celsius གཅིག་དང་ཚེག་ལྔ་ལ་སླེབས་མ་ཐུབ་པ་ཡིན་ཚེ།

དེའི་ཐོག་རྒྱལ་ཚོགས་ཀྱི་དྲུང་ཆེ་མཆོག་གིས་ཕྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཙམ་ལ་སླེབས་པའི་སྐབས་སུ་ཚ་ཚད degree གཅིག་དང་ཚེག་ལྔ་ལས་མ་བརྒལ་བ་བྱ་རྒྱུའི་ལས་འཆར་འདི་དག་ནི་ས་འོག་ནས་བྱུང་བའི་རྡོ་སྣུམ་དང་སོལ་རླངས་ལ་སོགས་བེད་སྤྱོད་ཉུང་དུ་གཏང་རྒྱུ་དེ་ལས་ལྷག་པ་བེད་སྤྱོད་ཆ་ཚང་མཚམས་འཇོག་མ་བྱས་པ་ཡིན་ཚེ་དོན་འབྲས་སོན་ཡས་ཡོག་མ་རེད་ཅེས་ནན་བརྗོད་གནང་ཡོད་པ་རེད། United Arab Emirates ཀྱི་ཡུལ་དེ་ནི་ཚ་བ་ཆེ་བ་དང། ཆར་ཆུ་དཀོན་པོ་ཡོད་པའི་ཆ་ནས་གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་ལ་སྔ་ས་ནས་དོ་ཁུར་ཆེན་པོ་བྱས་ཡོད་འདུག་པ་དང United Arab Emirates ཀྱིས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ནས་བཟུང་རྒྱལ་སྤྱིའི་གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་ལ་དོ་ཁུར་ཆེན་པོ་བྱས་པའི་རྐྱེན་གྱིས་ད་ལན་གྱི་ཚོགས་ཆེན་ཐེངས་ཉི་ཤུ་རྩ་བརྒྱད་པ་དེ་ཡི་ཚོགས་གཙོ་དེ་ཡང་ཡུལ་དེའི་གནད་ཡོད་དཔོན་རིགས་སྐུ་ཞབས Sultan Al Jaber ཞུ་བ་དེ་ཡིས་གནང་གི་ཡོད་པ་རེད། United Arab Emirates ཡུལ་ལ་ནུས་ཤུགས་ཀྱི་ཐོན་སྐྱེད་བཟང་པོ་ཡོད་པ་དེ་ཐོག་ནས་དཔལ་འབྱོར་རྒྱ་སྐྱེད་བཏང་སྟེ་མ་འོངས་པར་ཡུན་གནས་ཐུབ་ཐབས་སླད་གཞོན་སྐྱེས་ཚོར་འཕྲུལ་རིག་ལག་རྩལ་ཐད་སྦྱོང་བརྡར་སྤྲད་པ་དང་རྒྱལ་སྤྱིའི་ནང་གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་གི་ནང་གཞོགས་འདེགས་དང་སྦྲགས་གནམ་གཤིས་ཚ་དྲོད་ཆེ་བའི་དཀའ་ངལ་ཁག་སེལ་རྒྱུའི་ཐབས་ལམ་འཚོལ་ཞིབ་ཡང་བྱེད་ཀྱི་ཡོད་པ་རེད། Cop ཉི་ཤུ་རྩ་བརྒྱད་པ་འདི་ཐོག་ནས་ཕྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཐམ་པར་མ་སླེབས་པའི་གོང་དུ། དུག་རླངས་ཀྱི་ཚད་གཞི Gigaton ཉི་ཤུ་རྩ་གཉིས་ཙམ་ཞིག་ཉུང་དུ་གཏོང་ཐབས་བྱ་རྒྱུ་དང། ནུས་ཤུགས་བེད་སྤྱོད་གཏོང་སྟངས་ལ་འགྱུར་བ་དང་གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་གི་འགྲོ་གྲོན་ལ་དམིགས་པའི་ཐེབས་རྩ་ཞིག་གཏན་འབེབས་ཡོང་རྒྱུ་དང། ས་གནས་མི་དམངས་ཚོའི་འཚོ་རྟེན་ལ་བསམ་ཤེས་བྱས་པའི་སྒོ་ནས་ཁོར་ཡུག་སྲུང་སྐྱོབ་ཐད་ཀྱི་ལས་འཆར་འདི་དག་ནང་དབུལ་ཕྱུག་རྒྱལ་ཁབ་ཚང་མས་མཉམ་ཞུགས་ཐུབ་པ་བྱས་ཏེ་ས་གནས་ཀྱི་ས་སྐྱེས་རྡོ་སྐྱེས་ཀྱི་མི་རིགས་ཁག་དང་བུད་མེད་རྣམས་ལས་འཆར་འདི་དག་ནང་མཉམ་ཞུགས་ཐུབ་རྒྱུའི་རེ་བ་ཡང་བྱེད་ཀྱི་ཡོད་པ་རེད། དེའི་ཐོག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་གསུང་བཤད་ནང། Global South ke deshon ki apeksha hai། གནམ་གཤིས་འགྱུར་ལྡོག་འགོག་རྒྱུའི་ལས་འཆར་ཁག་གི་ནང་ལྷོ་ཕྱོགས་ཁུལ་དུ་གནས་སྡོད་བྱེད་མཁན་དབུལ་ཕོངས་རྒྱལ་ཁབ་ཚོས་རེ་བ་ཞུ་གི་ཡོད་པ་ནང་ལྟར་ཡར་ཐོན་འབྱོར་ལྡན་རྒྱལ་ཁབ་ཚོས་རོགས་རམ་གྱ་ནོམ་པ་བྱ་རྒྱུའི་རེ་བ་ཞུ་གི་ཡོད། ཚང་མས་ཕྱར་བ་གྲུ་འདེགས་ཐོག་ནས་གོ་ལ་སྲུང་སྐྱོབ་བྱ་ཐུབ་རྒྱུར་ངས་ཡིད་ཆེས་ཞུས་པ་དང་ཆབས་ཅིག་མ་འོངས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བརྒྱད་ལོའི་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས་ཚོགས་ཆེན་ཐེངས་སུམ་ཅུ་སོ་གསུམ་པ་དེ་རྒྱ་གར་ནང་གཙོ་སྐྱོང་ཞུ་རྒྱུའི་གོ་སྐབས་ཤིག་ཡོང་བའི་རེ་སྐུལ་ཞུ་གི་ཡོད་གསུངས་འདུག་དེ་རིང་གི་ལེ་ཚན་འདི་འདིར་ཡར་མཚམས་འཇོག་ཞུ་གི་ཡིན་ལྷན་རྒྱས་ཚོས་ང་ཚོའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ།